གསུམ་པ་ལ། སྒྲ་དང་ཚད་མ་སྔ་ཕྱིའི་ཡུལ་ཐ་དད་དུ་བསྟན་པ། སྒྲ་དང་ཚད་མ་སྔ་ཕྱིའི་ཡུལ་ཐ་དད་དུ་བསྟན་པ། དཔེར་ན། བུམ་པ་ལྟ་བུའི་སྟེང་དུ་བུམ་པ་ཤེས་པའི་སྒྲ་དང་བུམ་པ་མི་རྟག་པ་ཤེས་པའི་སྒྲ། བུམ་པ་རྟོགས་པའི་རྟོག་པ་བུམ་པ་མི་རྟག་པ་རྟོགས་པའི་རྟོག་པ་དེ་སོགས་གང་ལྟར་ཀྱང་ཚད་མ། སྒྲ་དང་ཚད་མ་གཉིས་སྔ་ཕྱི་ཚེ་ཐ་ཡུལ་ཐ་དད་པ་ཡིན་པ་ཐག་ཆོད། རེད་བ། ཐ་དད་དུ་བསྟན་པ། སེལ་བ་སྨྲ་བ་ལ་ཐ་སྙད་ཀུན་འཐད་པའོ། སེལ་བ་སྨྲ་བ་ལ་ཐ་སྙད་ཀུན་འཐད་དེ། སེལ་བ་སྨྲ་བ་ལ་རྟོག་པ་ལ་ཁོ་འདྲ་པོ་ཅི་སྣང་སོགས་འདྲ་ཏག་ཏག་ཡིན་མི་དགོས་པའི་ཕྱིར། སྒྲ་རྟོག་དངོས་དབང་གིས་འཇུག་པ་དང་བྱེ་བྲག་པ་ཚོ་ལ་རྟོག་པ་ལ་གང་སྣང་ཁོ་ཏག་ཏག་ཡིན་དགོས་ཀྱི་ཡོད་རེད་བ། འོ་ཁོའི་དབང་གིས་རང་ལུགས་ལ་ཐ་སྙད་ཀུན་རུང་གི་འདུག་གཞན་ལ་མི་རུང་ཟེར་ཏེ་རྟོག་པ་ཁོ་འཁྲུལ་ཤེས་སོང་ད་དེ་རེད། རེད་བ། རང་ལུགས་ལ་རྟོག་པ་ལ་སྣང་བ་ལྟར་དུ་ཏག་ཏག་དངོས་པོ་ལ་གནས་མི་དགོས་པ་ཡིན་ད་དེ་ནི་ཐ་སྙད་ཀུན་རུང་གི་བར་དང་འོ་འདུག་སེ་བསྟན་པའོ། ཅེས་གསལ་བྱེད་བྱེད་དེ། འོ། སྤྱི་དོན་གཞན་མེད་ན་ད་ག་རེ་བྱེད་ཟེར་ན།

ཆ་ཀུན་བརྗོད་པས་སྒྲ་དང་ཚད་མ་ཕྱི་མ་ཚད་སྒྲ་དང་ཚད་མ་གཞན་དོན་མེད་པར་འགྱུར་རོ་ཞེ་ན། འོ་འདུག་སེ། ད་འདི་ཡིན་པ་རེད་ད་ཡིན་རྒྱུ་རེད་དེ་འདི་ཡིན་པ་འདྲ། སྤྱི་དོན་གཞན་མེད་ན་ཨ་ནི་བ་ལང་མ་ཡིན་པ་ལས་ལོག་པ་ཁོ་ད་ད་དཔེར་ན་བ་ལང་ཞེས་པའི་སྒྲ་འདི་བ་ལང་མ་ཡིན་པ་ལས་ལོག་པ་ཁོ་བརྗོད་བྱར་བྱེད། ཤིང་ཞེས་པའི་སྒྲ་འདི་ཤིང་མ་ཡིན་པ་ལས་ལོག་པ་ཁོ་བརྗོད་བྱར་བྱེད་དགོས། དེ་བྱས་སོང་ན་བ་ལང་མ་ཡིན་པ་ལོག་པ་དེ་བ་གསལ་ཐམས་ཅད་ལ་ཁྱད་པར་མེད་པར་ཡོད་ཤིང་ཤིང་མ་ཡིན་ལོག་པ་དེ་ཤིང་ཤིང་མ་ཡིན་ལོག་པ་དེ་ཤིང་གསལ་ཐམས་ཅད་ལ་ཁྱད་མེད་དུ་ཡོད། འོ་འདུག་སེ། དེ། དེ་ལ་ཆ་གཞན་ཀུན། ཆ་གཞན་མེད་པས། དེ་ལ་ཆ་གཞན་མེད། རེད་བ་བ་ལང་མ་ཡིན་པ་ལས་ལོག་པ་དེ་བ་གསལ་ཐམས་ཅད་ཀྱི་སྟེང་དུ། ཁ་རྩང་ཡ་མཁན་ལྕེ་ལབ་ས་སོང་ང། བ་ལང་མ་ཡིན་པ་ལས་ལོག་པ་ཁོ་ཡིན་པ་རེད་ཁོ་ག་རེ་རེད་ཟེར་ན། ཨོ། གསལ་བ་ཀུན་གྱི་སྟེང་དུ་གཅིག་རེད་ཐ་དད་རེད་དྲིས་སོང་ང་ཁ་རྩང། གསལ་བ་ཀུན་གྱི་སྟེང་དུ་གཅིག་ཡིན་སོང་ན་ད་ཆ་མེད་ཆགས་ཡོང་དུས་ཨ་ནི་ག་རེ་བྱེད་འགྲོ་འདུག་ཟེར་དུས་ཨོ་ཨ་ནི། ཨ་ནི། སྤྱི་དོན་གཞན་ལ་མིང་བཏགས་པ་རང་རེད་ཟེར་རེད་བ། འོ་ད་གསལ་བ་ཀུན་གྱི་སྟེང་དུ་ཁོ་ཚོ་ཐ་དད་དུ་ཡོད་ན་ནི་གསལ་བ་ཐ་དད་པ་དེ་བཞིན་དུ་ལྡོག་པ་ཡང་ཐ་དད་པས་དེ་ནི་ད་འཇོག་རིགས་ཀྱི་མ་རེད་ཟེར་ནས་འོ་ཁ་ཅིག་གིས་ཚུར་ལྟ་ས་བཏང་སོང་ང། དེ་ཡིན་དུས་ད་ཁོ། བ་ལང་མ་ཡིན་པ་ལས་ལོག་པ་དེ་བ་གསལ་ཐམས་ཅད་ཀྱི་སྟེང་དུ་ཁྱད་མེད་དུ་ཡོད་པ་ཡིན་ཙང་ཆ་མེད་རེད་ཆ་ཤས་མི་འདུག་ཟེར་ལ་ཆ་ཤས་མེད་པས། ཆ་ཤས་མེད་པ་ཡིན་ཙང་སྒྲ་གཅིག་གིས་ཀྱང་ཟེར་ནས་སྒྲ་གཅིག་གིས་ཀྱང། འོ་ཆ་ཀུན་བརྗོད་པས་སྒྲ་དང་ཕྱི་མ། སྒྲ་དང་ཚད་མ་གཞན་དོན་མེད་པར་འགྱུར་རོ་ཞེ་ན།

འགྲམ། དེ་སྒྲུབ་ཀྱི་རྟགས་ནི་ཆོས་ཅན། སྒྲ་དེ་ལ་རྟག་པ་བཅད་པ་ཡི་སྒོ་ནས་དངོས་པོའི་ཆ་མ་ལུས་པ་བརྗོད་བྱ་དང་དངོས་ཡུལ་དུ་གྱུར་པའི་ཉེས་པ་ཅི་ཡང་མེད་པར་ཐལ་སྒྲ་རྟག་འཛིན་གྱི་སྒྲོ་འདོགས་གཅིག་པོ་གཅོད་པ་ཡི་བྱ་བ་བྱེད་པའི་ཕྱིར་རོ། ཞེས་དང། ཁྱད་པར་གྱི་གཞིའི་སྐོར་ལ་སྒྲ་གཟུང། ཁྱད་གཞི་སྒྲ་གཟུང། སྒྲ་དང། སྒྲ་དང་འདྲེས་པའི་སའི་དེ་སྐད་ཆ་དེ་བཤད་ཡོང་དུས་སུ་ཁྱད་གཞི་དེ་སྒྲ་གཟུང། ཁོ་དང་ཁོ་ཁྱད་གཞི་བྱས་ནས་ཁོ་ཡི་སྟེང་དུ། རྟག་པར་འཛིན་མཁན་གྱི་བློ་ཅིག་སླེབས་པའི་མགོ་ར་བའང་སྒྲ་རྟག་པར་འཛིན་མཁན་བློ་དེ་མདོར་བསུས་ན། ད་ཡིན་དུས་སང་ཁོ་ཡི་སྟེང་དུ་སྒྲ་རྟག་པར་འཛིན་པའི་བློ་དེ་གཅོད་པར་བྱེད་པ་ལ་སྒྲ་དེ་རྟག་པ་མ་རེད་ཅེས་པའི་ཚིག་ཅིག་ཡོད་ར་བ། ད་ཚིག་དེ་གི་ལས་ག་རེ་བྱས་སོང་སྒྲ་རྟག་པ་ཡིན་པ་དེ་ཕ་གཅོད་པ་རེད་མ་གཏོགས་སྒྲ་མ་བྱས་པ་དང་སྒྲ་བདག་ཏུ་གྲུབ་པ་དེ་གཅོད་གི་ཡོད་མ་རེད་ཅེས། རྟོག་ངོར་སྒྲ་དང་འདྲེས་པའི་ཆེད་དུ་རེད། རྟོག་ངོར་སྒྲ་དང་འདྲེས་ཟེར་ནས་སུ་ལ་འདྲེས་ཡ་རེད་སྒྲ་རྟག་འཛིན་རྟོག་པ་དེ་ལ་འདྲེས་དེ་ཡ་རེད། སྒྲ་རྟག་འཛིན་རྟོག་པ་དེ་གི་སྒྲ་ཡི་སྟེང་དུ། ཆ་ཤས་གཞན་དུ་སྒྲོ་འདོགས་པར་ར་བའང་ང་ཚོས་ཡ་གི་གཟུགས་ཆོས་མཐུན་པ་མཐོང་བ་ལས་ཉ་ཕྱིས་ལ་དངུལ་རྣམ་པ་ལྟར་ཞེས་ཆ་ཤས་གཞན་དུ་སྒྲོ་བཏགས་པར་ར་བའང་འོ་བཏགས་པས་དོན་གཅིག་ཟེར་བ་དོན་གཅིག་པོ་ལ་སྒྲོ་བཏགས་པ་ཡིན་པ་གོ་རེ་ཁོ་གཅོད་པ་དེའི་ཚེ་ན་སྒྲ་མི་རྟག་ཅེས་པའི་ཚིག་འདི་རེད་གཅོད་པ་ན་དེ་སྒྲུབ་ཀྱི་རྟགས་དེ་ཆོས་ཅན་ད་ལྟ་ག་ལ་སྒྲ་ལ་སྤྱོད་ན་སྒྲ་མི་རྟག་ཅེས་པའི་ཚིག་ཅིག་ཡོད་ར་ཁོས་སྒྲ་རྟག་པ་དེ་གཅོད་པ་རེད་མ་གཏོགས་ཅི་གང་ག་གཅོད་དགོས་མ་རེད་སྒྲ་མི་རྟག་པ་སྒྲུབ་པའི་རྟགས་སྦྱོར་དེ་སྒྲ་མི་རྟག་པ་སྒྲུབ་དགོས་ཨ་ར་མ་གཏོགས་ཚེ་སྒྲ་བདག་མེད་ཡིན་པ་དེ་སྒྲུབ་དགོས་མ་རེད་ལས་ཀ་རེ་རེ་མ་གཏོགས་བྱེད་ཀྱི་མ་རེད། འོ། ཅེས་སྒྲུབ་པའི་རྟགས་ནི། སྒྲ་དེ་ལ་རྟག་པ་བཅད་པ་ཡིས་ཞེས་སྒྲ་དེ་རྟག་པ་ད་བཅད་པ་རེད། རྟག་པ་ཡི་བཅད་པའི་སྒོ་ནས་ག་རེ་བྱས་པ་རེད་ཟེར་ན་དངོས་པོའི་ཆ་མ་ལུས་པ་བརྗོད་པར་ནུས་པ་མ་ཡིན་ནུས་ཡོད་དུ་འགྱུར་བའི་ཉེས་པ་ཅི་ཡང་མེད་ཁྱོད་ཁོས་ལབ་དགོས་ཨ་རོ། མེད་ཨ། ད་ལྟ་ཡིན་ནའང་ཁོས་བལྟ་ས་དེ་ག་རེའི་སྒང་སླེབས་མཁན་འདུག་ཟེར་ན་ཁོས་ཁོས་བལྟ་ས་ཅིག་ཨ་རོ། ཆ་མེད་ཅིག་ཆ་ཤས་མེད་པས་ད་ཀུན་གཅིག་བརྗོད་པ་ད་ཀུན་བརྗོད་ནི་དེ་སྒྲ་རྟོག་ཕྱི་མ་དོན་མེད་དུ་ད་ཀི་ཚུ་བལྟ་ས་ཞིག་བཏང་ཨ་རོ་བ་ཀོ་བསམ་བློ་གར་བཏང་གི་འདི་ད་ང་ཚོ་ང་ཚོ་ལ་དེ་གཉིས་ཡོད་མ་རེད་དེ་ད། འོ་འདུག་ཅེས། འོ་བརྗོད་ནུས་ཡོད་དུ་གྱུར་པའི་ཉེས་པ་ཅི་ཡང་མེད་པར་ཐལ་སྒྲ་རྟག་འཛིན་གྱི་སྒྲོ་འདོགས་སྒྲ་རྟག་འཛིན་གྱི་སྒྲོ་འདོགས་གཅིག་པུ་གཅོད་པ་ཡི་བྱ་བ་བྱེད་པའི་ཕྱིར་བྱ་བ་དེ་མ་ཟིན་ཁྱབ་པ་དག་ཟིན། འོ་སྒྲ་མི་རྟག་ཅེས་པའི་ཚིག་འདི་གིས་ཁྱད་གཞི་སྒྲ་ཡི་སྟེང་དུ་སྒྲ་རྟག་འཛིན་གྱི་སྒྲོ་འདོགས་གཅིག་པུ་གཅོད་པ་རེད་མ་གཏོགས་གཅོད་པ་རེད་དེ་གཅིག་པུ་མ་གཅོད་ན། ཚད་མ་ཁྱོད་དེ་འདྲའི་སྒྲ་གཅིག་པུ་དེ་རང་རང་གི། འོ་དངོས་པོའི་ཆ་མ་ལུས་པ་བརྗོད་པར་ནུས་པར་འགྱུར་བའི་ཉེས་པ་མེད་པས་ཁྱབ་སྟེ། དངོས་པོ་གང་གི་ཆོས་གཅིག་རྗོད་པར་བྱེད་པ་ལས་ཆ་མ་ལུས་པ་རྟོགས་པར་འགྱུར་བ་དངོས་པོའི་ནུས་པའི་དབང་ལས་ཡིན་ན་ནི། དེ་ལྟར་འཐད་ནའང་དེ་མིན་པའི་ཕྱིར་རོ། ཅེས་འོ་འདུག་ཟེར་བ། དངོས་པོ་གང་གི་ཆ་གཅིག་བརྗོད་པར་བྱེད་པ་ལས་དཔེར་ན་བུམ་པ་མི་རྟག་པ་ཞེས་པའི་ཚིག་འདི་བརྗོད་པ་ལ་བརྟེན་ནས་ཆ་མ་ལུས་པ་རྟོགས་པར་འགྱུར་བ་ཁོ་དངོས་པོའི་ནུས་པའི་དབང་ལས་ཡིན་ན་ནི་དེ་ནི་དོན་རང་རེད། རེད་པ། སྤྱི་དང་དེ་རེད་པ་ང་ཚོ།

འོ་དེ་མ་རེད་ཅེས། འོ་འདུག་ཟེར་བ་ཁྱབ་པར་ཐལ་དངོས་པོ་གང་གི་ཆོས་གཅིག་བརྗོད་པར་བྱེད་པ་ལས་ཆ་མ་ལུས་པ་རྟོགས་པར་འགྱུར་བ་ཁོ། དངོས་པོའི་ནུས་པའི་དབང་ལས་ཡིན་ན་ནི་ཁྱོད་རེད་ཟེར་ཡ་དེ་བདེན་པ་རེད། ཡིན་ནའང་དེ་ནི་མ་ཡིན་པའི་ཕྱིར་མ་ཡིན་པར་ཐལ་ཁོ་བརྡ་ཡི་དབང་གིས་འཇུག་པ་ཡིན་པའི་ཕྱིར་ཡུལ་ལ་འཇུག་པ་དེ་འོ་འདུག་ཅེས་དེས་ན་སྒྲ་རྟོག་ཕྱི་མ། འོ་མི་འགྱུར་ཏེ་དེ་ནི་བྱས་མི་རྟག་བརྗོད་པའི་སྒྲ།

གཞི་རྟེན་བུམ་པ་ལྟ་བུ་གཅིག་སྐྱེས་ར་གཅིག་གི་སྟེང་དུ་སྒྲོ་འདོགས་སོ་སོ་ནས་གཅོད་མཁན་གྱི་ཞེས་འོ་ཧོ་ཚིག་ཡིན་པའི་ཕྱིར། འོ་དེ་ཡིན་ཙང་ཨ་ནི་གཅིག་བརྗོད་ན་གང་ག་བརྗོད་དགོས་མི་འདུག་བ་ཅི། འོ་ད་བརྗོད་མི་དགོས་བ་དེ་གར་འདུག་ཟེར་ན་ཁོ་ཡུག་ལ་འཇུག་པ་དེ་བརྡ་ཡི་དབང་གིས་འཇུག་པ་ཡིན་པའི་ཕྱིར་འགྱུར་བ་དངོས་པོའི་དབང་གིས་འཇུག་ན་ཁྱོད་རང་ཟེར་དེ་བདེན་པར་དངོས་པོའི་དབང་གིས་འཇུག་ན་གཅིག་རྟོགས་དུས་ཀུན་རྟོགས་དགོས། སྒྲ་འདི་གིས་དངོས་པོའི་དབང་གིས་འཇུག་སོང་ན་གཅིག།

ག་རེ་གོ་དེ་ཚོ་རྣམ་པ་བལྟས་པ་ཅི་ཡིན་གོ་བར་བ། དངོས་པོ་དབང་བྱས་ཤོག་ན། ད་ཡིན་དུས་སང། རྟོག་མེད་ཀྱི་ཤེས་པ་གང་ཡིན་པ་དེ་ཡུལ་ལ་འཇུག་པ་དེ་དངོས་པོ་དབང་བྱས་ཤོག་ན་འཇུག་པ་རེད། རྟོག་པའི་ཤེས་པ་གང་ཡིན་པ་གོ་ག་རེ་ཟེར་ན་ཡུལ་ལ་ནི་ད་ཡུལ་ཅན་རང་ཉིད་དབང་ཆེ་བ་ཤོག་ར་ཡིན་པ་རེད་བརྡ་ཡི་དབང་གིས་བ་ཡུལ་ཅན་རང་ཉིད་དབང་ཆེ་བ་ཤོག་ར་རེད། ཡུལ་ཅན་གྱི་ཁོའི་སྟེང་དུ་དེ་མ་ཡིན་གྱི་སེམས་ཐུབ་ན་ནི། ཁོ་རྟོགས་ཁོ་ལ་འཇུག་ཐུབ་པ་རེད་དེ་མ་ཡིན་ཏེ་སེམས་མ་ཐུབ་ན་ཁོ་འཇུག་མི་ཐུབ་པ་ཆགས་འགྲོ་བ་རེད། རྟོག་མེད་ཀྱི་ཤེས་པ་དེ་ཡུལ་ཅན་དབང་ཆེ་བ་མ་ཡིན་ཏེ་ཁོ་ཡིན་དུ་དེ་མ་ཡིན་མ་སེམས་ཀྱང་ཁོ་རེད་དེ་མ་ཡིན་མ་སེམས་ཀྱང་དངོས་པོའི་ཚུར་ཤུགས་བརྒྱབ་ནས་སྟོན་ཡོང་དགོས་བ་རེད། འོ་དེའི་ཁྱད་པར་ཡོད་ས་རེད། ཐར་བ་ཕན་པ་ཡིན་གྱི། ཨ་ལན། འོ་ཡིན་པ་རེད་ད་དེ་ད་ལྟ་འདི་ག་རེ་སོང་གི་འདུག་ཐར་ལམ་གསལ་བྱེད་ནང་ལ་ཁྱབ་པར་ཐལ། ཅེས་ནི།

དེ་འདྲ་འདི་འདི་རེད། འབྲས་བུ་དུ་མ་ཅན་རྟེན་གཅིག་འགྱུར་ཟེར་དེ་འོ་དེ་དེ་ཨ་ནི་དེ་འདྲ་ག་རེ་འགོ། ཐར་ལམ་གསལ་བྱེད་ནང་ལ་བྱེད་ན་རང་ལུགས་ལ་ཚད་གྲུབ་བྱ་རེད་ད་མཁས་གྲུབ་ཊཱིཀ་ཆེན་ནང་ལ་བྱེད་ན་ཡང་དེ་ཁ་ཕ་རོལ་བའི་འདོད་པ་ལ་བྱས་ནས་རང་ལུགས་ཚད་གྲུབ་བྱས་ན་འགྲིག་གི་མ་རེད་གསུངས་ཤག་ད་ཡིན་ན་མཁས་པོ་ཚེ་འདི་ཀློག་གོ་ཀློག་ན་མ་མདོ་ཕན་ཐོགས་མ་རེད་ཀང་འོ་ཐུགས་ཆེན་གསུངས་ཤིག་འོ་ཐུགས་ཆེན་ད་ག་རེ་འོ་འབྲས་བུ་དུ་མ་རྟེན་གཅིག་འགྱུར་ཟེར་ག་རེ་ལབ་ཀི་འདུག་སྒྲ་བྱས་པ་ཡིས་དཔེར་ན་བུམ་པ་ལྟ་བུའི་སྟེང་དུ་བུམ་པ་བྱས་པ་ཞེས་པ་དང་བུམ་པ་མི་རྟག་པ་ཅེས་པའི་སྒྲ་གཉིས་ཡོང་གི་རེད་བ། དེ་རྟེན་བུམ་པ་གཅིག་ལ།

རྟོག་པའི་དབང་གིས་ཁོ་ཡུལ་ལ་ལབ་སོང་ན་རྟོག་པའི་དབང་གིས་འཇུག་ཚུལ་བྱེད་རྒྱུ་ཡོད་ས་དེའི་ཆ་ནས་ཐ་སྙད་ཀུན་འཐད་པར་སེལ་བར་སྨྲ་བ་ལ། གཅིག་དང་ཐ་དད་བསྒྲུབ་བྱ་དང་སྒྲུབ་བྱེད་སྤྱི་དང་གཞི་མཐུན་འོ་དེ་ཚོའི་ཐ་སྙད་གང་ག་ལོ་འཐད་ཀྱི་རེད་དེ་སྒྲུབ་ཡག་པོ་ཡིན་པ་རེད་སེལ་བར་སྨྲ་བ་ལ་གཞི་མཐུན་སོ་སོ་ཁོང་ནང་ལ་ཐ་གཅིག་དང་ཐ་དད་ར་བ། བསྒྲུབ་བྱ་དང་སྒྲུབ་བྱེད་སྤྱི་དང་བྱེ་བྲག་འོ་དེ་ཚོ་གང་ག་ལོ་འཐད་ཀྱི་རེད་དེ་འཐད་པ་དང་དངོས་དབང་གིས་འཇུག་པ་ལ་མི་འཐད་པ་བྱེད།

རྩ་ཡི་གྲུབ་མཐའ་རེ་ལྡེ་ཨར་བ་བྱས་ཙང་ཨུཏྤལ་འདི། རྟེན་བྱས། སྔོན་པོ་དེ་ཡོན་ཏན། ད་དེ་འདྲ་ཡིན་པ་འདྲ་ཁོ་རང་ཚོ་འདི་ག་ཡོན་ཏན་ཡོན་ཏན་སི་ད་ག་ཡིན་པ་འདྲ་ཁོ་རེ་ཁྱད་ཆོས་རེ་གོ་ས་རེ་མར་ཏི་ཨ་ནི་གར་མཛད་ཅེས་ཁུས་བསྣུན་པ་བྱེད་ཨར་བ་ཞག་རྩི་བྱེད་ཨར་བ་ཞག་རྩི་ཁོ་མར་གྱི་ཡོན